འོན་ཀྱང། ལས་ཀ་དེའི་བརྒྱུད carer ཏེ་ལྟ་སྐྱོང་མཁན་ཚོས་ཨོ་སི་ཀྲི་ལི་ཡར་གསར་དུ་བྱོལ་བའི་གཞིས་སྤོ་བ་མང་པོར་ལུང་པ་དེར་ལྷོད་གཞིས་ཆགས་པར་མཐུན་སྦྱོར་རོགས་རམ་གནང་གི་ཡོད་པས། ལས་ཀ་དེས་རང་ཉིད་འདོད་བློ་ཁེངས་པ་ཡོང་གི་ཡོད། ལིལ་ཅཱ་ན་ཛུ་རིག་ལགས་ཀྱི་བུ་ནིག་ནི་ལོ་ཉི་ཤུ་རྩ་དྲུག་ཡིན་པ་དང་ཁོང་ལ Down Syndrome ཞེས་པའི་ནད་གཞི་ཡོད་པས། ཁོ་མོས་ཉིན་ལྟར་བུ་ལ་ལྟ་སྐྱོང་གནང་བཞིན་ཡོད་འདུག།

ད་ལོར་མཚོན་ན་ངའི་བུ་སྐྱེས་ནས་ལོ་ཉི་ཤུ་རྩ་ལྔའི་རྗེས་མཐར་གཟའ་འཁོར་གཉིས་གུང་སེང་གཏོང་རྒྱུ་བྱུང། སྐབས་རེ་ལྟ་སྐྱོང་མཁན་རྣམས་ལ་ལས་ཀ་དེར་སེམས་ངལ་དང་སུན་སྣང་གི་རྐྱེན་པས་རང་ཉིད་སྒེར་གྱི་མི་ཚེའི་ནང་གནོན་ཤུགས་ཐེབས་སྲིད་པ་རེད། ལི་ཅཱ་ན་ལགས་ཀྱིས་མུ་མཐུད་གསུངས་དོན། ལྷག་པར་དུ་བཟའ་ཟླའི་བར་འབྲེལ་བ་ལ་གནོན་ཤུགས་ཆེན་པོ་ཡོང་ངེས་རེད་དཔེར་ན། བུད་མེད་མང་པོ་ཞིག་གིས་རང་ཉིད་ཀྱི་ཕྲུ་གུ་དང་ཕ་མ་སྤུན་མཆེད་ལ་ལྟ་སྐྱོང་གནང་བའི་འགན་ཆ་ཚང་བཞེས་པའི་རྐྱེན་གྱིས་སོ་སོའི་བཟའ་ཟླ་ལ་ཡ་གནང་རྒྱུ་མ་རག་པར་བཟའ་ཚང་བར་འབྲེལ་ཐག་རིང་དུ་འགྲོ་གི་ཡོད། སྐྱབས་བཅོལ་བ་དང་གཞིས་སྤོ་བ་གསར་དུ་འབྱོར་བ་རྣམས་ཀྱིས་དབྱིན་སྐད་མི་ཤེས་དུས་རང་ཉིད་ཀྱི་ཕ་མ་རྒན་རྒོན་དང་ཕྲུ་གུ་དབང་པོ་སྐྱོན་ཅན་སོགས་ལྟ་སྐྱོང་གནང་བར་དེ་བས་དཀའ་ལས་ཆེ་བ་འཕྲད་ཀྱི་ཡོད། ཡང་ལི་ཅཱ་ན་ལགས་ཀྱིས་མུ་མཐུད་གསུངས་དོན། སྐྱབས་བཅོལ་བ་དང་གཞིས་སྤོ་བ་གསར་དུ་འབྱོར་བ་རྣམས་ཀྱིས་དབྱིན་སྐད་མི་ཤེས་པའི་རྐྱེན་ལུང་པ་དེའི་སྤྱི་ཚོགས་ཀྱི་འགྲོ་སྟངས་དང་ཞབས་ཞུའི་རོགས་སྐྱོར་བླངས་ཚུལ་སོགས་མི་ཤེས་པས་ཁོང་ཚོར་དཀའ་ངལ་ལྡབ་ཀྱིས་ཆེ་བ་འཕྲད་ཀྱི་ཡོད། ཨོ་སི་ཀྲི་ལི་ཡའི་གཞུང་གིས་ལོ་རེར་རྒྱལ་ཁབ་གཞན་ལས་སྐྱབས་བཅོལ་བ་མི་གྲངས་ཁྲི་གཉིས་མིན་ཙམ་ཞིག་གཏན་འཇགས་གཞིས་སྤོ་བའི་ཐོབ་ཐང་གནང་བཞིན་ཡོད་པས། དམིགས་བསལ་ལྟ་སྐྱོང་དགོས་མཁོ་ཡོད་པའི་གཞིས་སྤོ་བ་ཇེ་མང་དུ་འགྲོ་བཞིན་ཡོད། སྐྱབས་བཅོལ་བ་དེ་དག་ལས་མི་མང་དག་ཅིག་སྔར་མནར་གཅོད་དང་སྡུག་སྦྱོང་ཚད་ལས་བརྒལ་བ་མྱོང་མྱོང་མཁན་ཤ་སྟག་ཡིན་པས།

རང་རང་སོ་སོར་གནོད་སྐྱོན་དང་འཚེ་བ་བྱེད་ཀྱི་ཡོད། རྩུབ་སྤྱོད་དེའི་རིགས་ཡོད་མཁན་རྣམས་ལ་ལྟ་རྟོག་གནང་ཐུབ་མཁན་གྱི་ཞབས་ཞུ་བ་དགོས་མཁོ་ཧ་ཅང་ཆེན་པོ་ཡོད། ལས་རིགས་དེར་ཞུགས་པར་གོམ་པ་དང་པོ་དེ་ཁྱེད་ཀྱིས། TAFE། སློབ་གཉེར་ཁང་ལས་དབང་པོ་སྐྱོན་ཅན་གྱི་ཆེད་ལས་སློབ་སྦྱོང་གནང་རྒྱུ་དེ་ཡིན།

དེ་བཞིན་ཁོང་ཚོས་གཙང་སྦྲ་འཕྲོད་བསྟེན་དང་ནང་ལས་བྱེད་ཕྱོགས་སོགས་ཨོ་སྟྲེ་ལི་ཡའི་སྤྱི་ཚོགས་ནང་འགྲོ་སྟངས་འགྲོ་ལུགས་ཆ་ཚང་ངོ་སྤྲོད་བྱེད་དགོས་པས་སོ་སོའི་སྐད་ཡིག་ཤེས་པའི་སྤྱི་ཚོགས་ཞབས་ཞུ་བ་ཞིག་ཡོད་ན་ཧ་ཅང་ཕན་ཐོགས་པོ་ཡོད། དེར་བརྟེན། TAFE སློབ་གཉེར་ཁང་གི་ཡན་ལག་འགའ་ཤས་ནང་སྤྱི་ཚོགས་ཞབས་ཞུའི་ཆེད་ལས་ཀྱི་སྦྱོང་ཚན་ཁག་འགའ་ཤས་དགོས་མཁོ་ཡོད་པའི་སྐད་རིགས་ཁག་ནང་སློབ་ཁྲིད་གནང་འགོ་བཙུགས་ཡོད་ཅེས Karina Tran ལགས་ཀྱིས་གསུངས་དོན།
ངའི་བསམ་པར་དབྱིན་སྐད་མི་ཤེས་པའི་མི་ཚོགས་རྣམས་ཀྱི་ཆེད་དུ་ལག་ཤེས་སློབ་སྦྱོང་གང་མང་ཞིག་དབྱིན་སྐད་མ་ཡིན་པའི་སྐད་རིགས་གཞན་ནང་སློབ་ཁྲིད་གནང་འགོ་བཙུགས་ན་དགེ་མཚན་ཆེན་པོ་ཡོད། Khanh Le ལགས་ནི New South Wales མངའ་སྡེའི Ethnic Community Services Cooperative ཞེས་པའི་ལས་བྱེད་པ་ཞིག་ཡིན། ཁོང་མོས་ཀྱང Kerrina Tran ལགས་ཀྱིས་གང་གསུང་བར་རྒྱབ་སྐྱོར་གནང་བའི་ཐོག་ཁོང་མོས་གསུངས་དོན། The carers that I'm working with ང་རང་དུས་རྒྱུན་ཝེད་ནམ་དང་རྒྱ་མི་རིགས་ཡིན་པའི་ལྟ་རྟོག་མཁན་དང་ཡང་ཡང་ལས་ཀ་བྱེད་ཀྱི་ཡོད། ཁོང་ཚོ་རང་ཉིད་ཀྱི་ནང་མིའི་ཞབས་ཞུ་ཚད་ལྡན་སྒྲུབ་ཆེད་དང་ཐོག་དབང་པོ་སྐྱོན་ཅན་ལ་ལྟ་རྟོག་གནང་ཚུལ་སྐོར་གྱི་ལམ་སྟོན་དང་གནས་ཚུལ་ངོ་སྤྲོད་ཀྱི་སློབ་ཚན་ལ་བཅར་འདོད་ཡོད་ཀྱང་ཨིན་སྐད་མི་ཤེས་པ་དེ་འགོག་རྐྱེན་ཆེ་ཤོས་ཤིག་ཆགས་ཀྱི་ཡོད་འདུག། Khanh Le ལགས་ཀྱིས། རང་ཉིད་ཀྱི་ནང་མི་བུ་ཕྲུག་སུ་ཞིག་ལ་ལྟ་སྐྱོང་གནང་ཆེད་ཚང་མས་དངོས་སུ་སྤྱི་ཚོགས་ཞབས་ཞུའི་ལས་སྦྱོང་གནང་དགོས་ཞེས་ཁོང་མོས་གསུངས་དོན། To be a carers for family དབང་པོ་སྐྱོན་ཅན་ཡོད་པའི་ནང་མི་གང་ཞིག་ལ་ལྟ་སྐྱོང་མ་གནང་སྔོན་ལ་དོ་བདག་དེས་ནད་གཞི་དང་གནས་སྟངས། དགོས་མཁོ་སོགས་ལེགས་པར་མགོ་ཚོད་དགོས། མ་ཟད་ཁོང་ཚོར་ཞབས་ཞུ་གནང་སྐབས་ཁྱེད་ཀྱིས་བཟོད་བསྲན་དང་དཀའ་ངལ་ལ་གདོང་ལེན་བྱེད་ཚུལ་སོགས་ཀྱང་ཤེས་དགོས་ངེས་རེད། རང་ཉིད་ཀྱི་ནང་མིར་དུས་རྟག་ཏུ་ལྟ་སྐྱོང་གནང་བར་ཡིད་ཐང་ཆད་པོ་ཡོད་པས Khanh Le ལགས་ཀྱིས་ཁོང་ཚོའི་ཚོགས་པས་ལྟ་སྐྱོང་མཁན་རྣམས་ཀྱི་བདེ་འཇགས་ལ་དོ་ཁུར་ཤུགས་ཆེན་གནང་གི་ཡོད་ཅེས་ཡང་ཁོང་མོས། Our organization we run the ང་ཚོའི་ཚོགས་པས་ལྟ་སྐྱོང་མཁན་རྣམས་ཀྱི་བདེ་འཇགས་ཆེད་ཁོང་ཚོར་དམིགས་བསལ་གྱི་ལམ་སྟོན་བྱེད་ཀྱི་ཡོད། ངས་ཁོང་ཚོར་དུས་རྟག་ཏུ་སྐབས་རེ་ཡིད་ཐང་ཆད་སྐབས་ཕྱི་ལ་སྐོར་འཆམ་བྱེད་དགོས་པའི་ལམ་སྟོན་བྱེད་ཀྱི་ཡོད། ལྟ་སྐྱོང་མཁན་ཚོས་དུས་རྟག་ཏུ་རང་ཉིད་ཀྱི་ཕྲུ་གུ་དང་ཕ་མའི་དགོས་མཁོ་ལ་དོ་ཁུར་གནང་བ་ལ་བརྟེན་རང་ཉིད་སོ་སོའི་བདེ་སྐྱིད་དང་འཕྲོད་བསྟེན་ལ་འཐུས་ཤོར་སོང་གི་ཡོད་འདུག Khanh Le ལགས་ཀྱིས་ཁོང་མོར་ལྟ་སྐྱོང་མཁན་དང་ཞབས་ཞུ་སྒྲུབ་སའི་དབང་པོ་སྐྱོན་ཅན་བར་རིམ་བཞིན་འབྲེལ་བ་བཟང་པོ་ཆགས་པ་གཟིགས་དུས་ཁོང་མོའི་སེམས་ནང་དགའ་ཚོར་སྐྱེ་གི་འདུག་ཞེས་ཁོང་མོས་གསུངས་དོན།
ལྟ་སྐྱོང་གནང་མཁན་དང་གནང་ས་བར་གྲོགས་པོའི་འདུ་ཤེས་ཀྱི་མཐུན་སྒྲིལ་བྱུང་བ་དང་ཕན་ཚུན་བརྩི་བཀུར་དང་ལྡན་པ་མཐོང་དུས་ང་རང་གི་ལས་ཀ་བྱེད་པར་འདོད་བློ་ཚིམ་པ་ཡོང་གི་འདུག